ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ་དེ་ཨ་ས་གི་སྨོན་ལམ་དང Bible ནང་གི་མདོ་དང་དང་ཡ་ཡང་གཡུང་མ་རང་གི་འཇིག་རྟེན་ལ

ཉིད་ཀྱིས་འདིའི་ལས་རིམ་འདི་ག་འདྲ་གལ་སྲིད། ལས་རིམ་གི་དོན་ལ་ཅི་གང་ཡང་གསུང་འཆད་ཡོད་ན་ངེད་ལ་གསུང་རོགས་གནང། ངེད་ལ་གསུང་མཁན་གྱི་ཐོག་ལ་ཡིག་སྐྱེལ་ས་གི་རྒྱ་དེ་འདི་རུ་ཡོད། ཡིག་སྐྱེལ་ས་རྒྱ་དེའི་ལས་རིམ་ཨ་ས་གའི་འབའ་ནི

འགྲོ་སྟངས་འདི་ང་མི་མང་ཚང་མའི་གི་བར་ལ་ཕུལ་གི་ཡིན་ནོ་ཞེས། དེ་ནས་ཡེ་ཤུ་ཡང། དཔེ་ཡི་གི་སྒོ་ནས་མཆོད་རྟེན་གཅིག་གི་དེ་དག་ལ་གསུངས་པ། ནམ་མཁའི་གི་རྒྱལ་སྲིད་ནི་རྒྱལ་པོ་ཞིག་རང་གི་གི་བུ་ཡི་བག་སྟོན་བྱེད་པ་དང་འདྲ་སྟེ། རང་གི་གཡོག་པོ་རྣམས་བག་སྟོན་དུ་བོས་པའི་གི་མགྲོན་པོ་རྣམས་ལ་སྐད་གཏོང་དུ་བཏང་བས།

དེ་ནས་རྒྱལ་པོ་དེ་མགྲོན་པོ་རྣམས་ལ་གཟིགས་པའི་གི་ཕྱིར་ནང་དུ་ཕེབས་ཙ་ན་མི་དབང་པོ་སྟོན་གྱི་གོན་པ་ཞིག་གཟིགས་ནས་དེ་ལ་གྲོགས་པོ་ཁྱོད་བག་སྟོན་གྱི་གོས་མ་གོན་པར་འདི་རུ་ཇི་ལྟར་ཡོང། ཞེས་གསུངས་པ་དང། ཁོ་ཁ་རོག་སྡོད་དོ་དེ་ནས་རྒྱལ་པོས་གཡོག་པོ་རྣམས་ལ་གསུངས་པ་འདི་ཡི་རྐང་རྐང་ལ། གྱིས་དེ་ཕྱི་རོལ་གྱི་མུན་ནག་གི་ནང་དུ་ཐེག་ཅིང་དེ་རུ་འབོད་དང་སོ་ཁྲིག་ཁྲིག་བྱེད་པ་བྱུང་ངོ་མི་མང་པོ་བོས་ཀྱང། བདམས་པ་ཉུང་བ་ཡོད་དོ་དེ་ཡི་ཕྱིས་ཕ་རུ་ཤི་པ་རྣམས་སོང་ནས་གཏམ་གྱི་ཞགས་པ་ཁོང་འཛིན་པའི་གི་ཐབས་ཅི་བྱས་ཤིང་གྲོས་བྱེད་པ་དང་རང་གི་ཉེ་གནས་རྣམས་ཧེ་རོ་དེ་ཡི་འཁོར། འཁོར་གཡོག་དང་མཉམ་དུ་ཁོང་གི་དྲུང་དུ་བཏང་ནས་ཞུས་པ། སྟོན་པ་ལགས་ཁྱེད་ཀྱིས་ཁྱེད་བཞིན་དུ་དྲང་པོ་ཡིན་པས། དཀོན་མཆོག་གི་ལམ་ཡང་བདེན་པ་བཞིན་དུ་བསྟན་ཏེ། མི་རྣམས་ཀྱི་སྙིད་མོ་སྲུང་ཞིང་སུ་ལ་ཡང་མི་གཟིགས་པར་ང་ཚོ་ཡིས་ཤེས་སོ། དེ་ཡི་ཕྱིར་ཁྱེད་ཇི་ལྟར་དགོངས་པ་ང་ཚོ་ལ་གསུང་དུ་གསོལ། རྒྱལ་པོ་ཆེན་པོ་ལ་ཁྲལ་འཇལ་བའི་གི་རིགས་སམ་མི་རིགས་ཞེས་ཞུས་སོ། ཡེ་ཤུ་དེ་དག་གི་ངན་སེམས་མཁྱེན་ནས། ཁ་ཆོས་མཁན་བྱེད་པའི་ཁྱོད་ཅི་ཞིག་ང་ཡི་ཉམས་སད་པར་བྱས། ཁྲལ་གྱི། དངུལ་ང་ལ་སྟོན་ཅིག་དེ་དག་གིས་རོམ་གྱི་ཊམ་ཀ་ཞིག་ཁོང་ལ་ཕུལ་བས་ཁོང་གིས་དེ་དག་ལ་གསུངས་པ། རི་མོ་དང་ཡི་གེ་འདི་སུ་ཡི་ཡིན་དེ་དག་གིས་ཞུས་པ་རྒྱལ་པོ་ཆེན་པོའི་ཡིན་དེ་ནས་ཁོང་གིས་གསུངས་པ།

ཀྱེ་པ་གཤིན་པོ་རྣམས་གསོན་པོར་ལང་རྒྱུ་ནི་མེད་ཟེར་བ་རྣམས་ཁོང་གི་དྲུང་དུ་འོངས་ནས་ཞུས་པ། སྟོན་པ་ལགས་མོ་ཤེས་གསུངས་པ། གལ་ཏེ་མི་ཞིག་གི་ཕྲུ་གུ་མེད་པར་ཤི་ན། དེ་ཡི་སྤུན་གྱི་ཡིས་ཁྱོ་ཡི་ཆུང་ཆུང་མ་བླངས་ནས་རང་གི་སྤུན་ལ། སྤུན་ལ། རིགས་རྒྱུད་སྐྱེད་དགོས། ང་ད་ངེད་རྣམས་ཀྱི་ནང་ནས། སྤུན་བདུན་ཡོང་སྟེ་དང་པོས། ཆུ་ཆུང་མ་བླངས་ནས་ཤི་སྟེ། ས་བོན་མེད་པས་དེ་ཡི་ནུ་བོས་ཁོ་ཡི་ཆུང་མ་ཐོབ་བོ། དེ་བཞིན་དུ་གཉིས་པ་དང་གསུམ་པ་ལ་སོགས་པ་བདུན་པའི་གི་བར་དུ་གྱུར་ཏོ། དེ་ལྟ་ཡི་ཐམས་ཅད་ཀྱི་རྗེས་ལ། བུད་མེད་པ་དེ་ཡང་ཤིའོ་དེ་ཡི་ཕྱིར་གཤིན་པོ་རྣམས་ལང་བ་ན། བུད་མེད་དེ་ཡི་སྤུན་བདུན་གྱིས་ཆུང་མར་བླངས་པས་དེ་སུ་ཡི་ཆུང་མ་ཡིན་པར་འགྱུར། ཞེས་ཞུས་པའི་ལན་དུ་ཡེ་ཤུས་དེ་དག་ལ་གསུངས་པ། ཁྱོད་ཅག་གིས་གསུང་རབ་མི་ཤེས་དཀོན་མཆོག་གི་མཐུ་ཡང་མི་ཤེས་ཤིང་ནོར་རོ་ཅི་ལ་ཟེར་ན་གཤིན་པོ་རྣམས་ལང་བ། ན་བག་མ་ཡང་མི་ལེན་མར་ཡང་མི་གཏོང།

གཤིན་པོ་རྣམས་ཀྱི་དཀོན་མཆོག་མ་ཡིན་གྱི། གསོན་པོ་རྣམས་ཀྱི་དཀོན་མཆོག་ཡིན་ནོ། མི། ཚོགས་རྣམས་ཀྱིས་དེ་ཐོས་ནས། ཁོང་གིས་ཆོས་བསྟན་པ། ཡ་མཚན་དུ་གྱུར་ཏོ། དེ་ནས་ཕ་རུ་ཤི་པ་རྣམས་ཡེ་ཤུས། སད་དུ་ཀྱེ་པ་རྣམས་ཀྱི། ཁ། ལྐུགས། པར་མཛད་པར་ཐོས་ནས་ཕྱོགས་གཅིག་ཏུ་འདུས་ཏེ། ཡབ་ཡེ་ཤུ་གི་འགྲོ་སྟངས་དང་དཀོན་མཆོག་གི་གསུང་པའི་གི་གསུང་རབ་དེ་ང་མི་མང་ཚང་མ་གི་བར་ལ་ཕུལ་ནས་ཀྱང་གུང་སང་ཞུ་གི་ཡིན་ནོ་ཞེས་རེ་ཌི་འོ་ཉན་མཁན་གི་མི་དེ་དུས་ཚོད་དེ་དེ་ལྟ་ན་ཡབ་ཡེ་ཤུ་གི་རབ་ཚང་མ་མེད་དེ་དུས་ཚོད་དེ་ནས་ཚོགས་སོང། དེ་རིང་གི་ལས་རིམ་ལ་ཕེབས་གནང་ནས་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཞེས་སང་ཉིན་ཡང་འདི་ཀྱི་དུས་ཚོད་ལ་འོ་རང་ཚང་མ་ཡ། ཨ་ས་གི་སན་དེས་འགྲོ་སྟངས་ཀྱི་སན་དེས་དང་ཁྱིམ་ཚང་གོ་ཁེབས་ནས་ང་མི་མང་ཚང་མ་གི་བར་ལ་སླེབས་ཀྱི་ཡིན་པ་རེད་དེ་རིང་གི་འདི་ལ་ཐུགས་རྗེ་ཆེ་ཨ་ས་གི་བ་ནི་རེ་ཌི་འོ་ཚོགས་པ་གི་མི་མང་ཚང་མ་ལ་གུང་སང་ཞུ་གི་རེད་བཀྲ་ཤིས་བདེ་ལེགས།

ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་སྙན་ཞུ་གི་རེད་ཁྱེད་ཚོ་མི་མང་ལ་ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ

གནང་གི་ཡོད་རེད། བླ་ན་མེད་པའི་དཀོན་མཆོག་གིས་ཡེ་ཤུ་ཁྱེད་རང་གི་དོན་ལ་གནང་བ་རེད། གལ་ཏེ་ཁྱེད་རང་གི་འདུན་པ་འདོད་པ་དང་ཡིད་ཆེས་བྱས་ན་ཁོང་གིས་ཁྱེད་རང་གི་སྡིག་པ་ཁྱེར་གནང་གི་རེད། མི་མང་ལྷན་རྒྱས་རྣམ་པ་ཚོ། གལ་ཏེ་ཁྱེད་རང་གི།

གསུང་གི་རེད། ཡེ་ཤུས་ཁྱེད་རང་ལ་མི་ཚེ་འདི་ནས་འདི་གནང་གི་ཡོད་པ་ཞིག་གནང་འདོད་ཡོད་རེད། ཡེ་ཤུས་ཁྱེད་རང་གི་ཐང་པོ་འདོད་ཀྱི་ཡོད་རེད། ཁོང་གིས་ཁྱེད་རང་ལ་ན་ཚ་ཚང་མ་ནས་གསོ་འདོད་ཡོད་རེད། ཡེ་ཤེས་ཁྱེད་རང་ལ། འཇིགས་པ་མེད་པའི་རྒྱལ་ཁ། གནང་གི་རེད། ཡེ་ཤུས་ཁྱེད་རང་གི་གོམས་གཤིས་ངན་པ་ཚང་མ་ནས་ཐོན་པ་གནང་གི་རེད། མི་མང་ལྷན་རྒྱས་རྣམ་པ་ཚོ། མི་ཚེ་འདི་རྫོགས་པའི་གི་རྗེས་ལ་ཁྱེད་རང་ལ་ཡེ་ཤུ་གི་མཉམ་དུ་ཞིང་ཁམས་ལ་ནང་ནང་གཅིག་ཡོད་རེད། ཡེ་ཤུ་གིས་ཁྱེད་རང་གི་མི་ཚེ་ཞིབ། ཆ་ཡི་ཐོག་ནས་ལྟ་རྟོག་བྱེད་ཀྱི་ཡོད། ལྷན་རྒྱས་རྣམ་པ་ཚོ་དེར་བརྟེན་རྟག་པར་སྨོན་ལམ་རྒྱབ་པའི་གི་དྲན་གསོ་བྱེད་དགོས། ལྷན་རྒྱས་རྣམ་པ་ཚོ་ཁྱེད་རང་གིས་ཡེ་ཤུའི་གི་སྐོར་བཤད་པ་རྣམས་ནང་མི་དང་གྲོགས་པོ་ལ། ཡང་བཤད་པའི་གསུང་རབ་བྱེད་དགོས་ཡོད་མི་མང་ལྷན་རྒྱས་རྣམ་པ་ཚོ། དེ་རིང་གི་འདི་གསུང་རབ་དེ་ངེད་གི་ཁྱོད་ཚོ་མི་མང་ཚང་མ་ལ་ཕུལ་མཁན་སྐབས་ལ་ཁྱོད་ལ་རོགས་རམ་གནང་རོགས་གནང་ཅེས། ད་འདི་ལ་ཅི་ཡོད་ཟེར་ན། དཀོན་མཆོག་གི་གསུང་དེ་ཡོད་རེད། མི་མང་དེ་ག་རེ་བྱེད་ཟེར་ན་དཀོན་མཆོག་ལ་འོ་རང་གི་བཀའ་དེ་བཅོལ་ན་དེ་མིན་ཚད་ཡག་པོ་གང་ཡོང་མ་རེད་ཁྱོད་ཚོ་མི་མང་ཚང་མ་སེམས་ཞུ་རོགས་གནང། དཀོན་མཆོག་གིས་དེ་འདྲ་གསུངས་ཏེ་ཡོད་པ་རེད་དོ་རང་ཡིན་ན་ཁོང་གིས་སྲུང་གི་ཡིན་སྲུང་སྐྱོབ་རོགས་གནང་གི་ཡིན་ཁོང་ལ་ཡིད་ཆེས་བྱས་ན་དེ་མིན་ཚེ་ཡག་པོ་ཅི་གང་ཡང་ཡོང་མ་རེད་ཅེས་མི་མང་ལྷན་རྒྱས་རྣམ་པ་ཚོ་ངས་གི་ཅི་བཤད་ཟེར་ན་དཀོན་མཆོག་ལ་སྐྱབས་བཅོལ་གི་དགོས་ཡོད་དཀོན་མཆོག་གིས་སྐྱབས་བཅོལ་མཁན་གི་སྐབས་ལ་འོ་རང་ལ་རོགས་རམ་གནང་གི་ཡིན་རེད། ནས་ཁྱེད་ལ་གུས་ཞབས་ཞེས་གནང་གི་རེད་ཁྱེད་རང་གིས་ཡེ་ཤུ་ཡི་སྐོར་བཤད་པ་རྣམས་ནང་མི་དང་གྲོགས་པོ་ལ་ཡང་བྱ་དགོས་ད་ཁྱེད་རང་བླ་ན་མེད་པའི་དཀོན་མཆོག་གི་མི་ཚང་གི་ནང་སྐྱེས་པ་རེད་གཙོ་བོ་ཡེ་ཤུ་གིས་ཁྱེད་རང་ལ་ལས་བདེན་པ་དང་གང་ཡིན་པ་བྱེད་པ་ལས་རོགས་པ་གནང་གི་རེད། མི་དམངས་ལྷན་རྒྱས་རྣམ་པ་ཚོ། བླ་ན་མེད་པའི་དཀོན་མཆོག་ཆོས་ཀྱི་རྒྱལ་པོ། ཡབ། རྒྱང་བུ་བའི་དེ་རེད་ཐུགས་རྗེ་ཆེ་ཞུ་དགོས་དགོས་རེད་དེ་ལ་སྟག་སྐྱ་ཐུགས་རྗེ་ཆེ་ཞུས་ནས་དཀོན་མཆོག་གི་སྨོན་ལམ་བཏང་ན་དཀོན་མཆོག་ནམ་དཔེ་ན་འོ་རང་མཉམ་དུ་སླེབས་གི་ཡིན་པ་རེད་འོ་རང་མཉམ་དུ་དཀོན་མཆོག་འདུག་གི་རེད་འོ་འོ་རང་མཉམ་དུ་ར་དཀོན་མཆོག་གིས་གསུང་གི་རེད་ཁྱེད་ཚོ་མི་དམངས་ཚང་མ་ལ་བདེ་སྐྱིད་ཅེས་གསུངས་སོང།